གཞི་ལམ་འབྲས་གསུམ་གྱི་ཕྱག་ཆེན་ཟེར་མཁན་དེ་དང། གཞི་ལམ་འབྲས་གསུམ་གྱི་དབུ་མ་ཟེར་མཁན་དེ་ཕལ་ཆེར་གཅིག་པ་བས་གཅིག་པར་འགྱུར་གྱི་བས་གཞི་ལམ་འབྲས་གསུམ་གྱི་ཕྱག་ཆེན་ཟེར་མདོ་ཕྱོགས་རྐྱང་པའི་དབང་དུ་བྱས་ན། གཞི་ལམ་འབྲས་གསུམ་གྱི་ཕྱག་ཆེན་དང། གཞི་ལམ་འབྲས་གསུམ་གྱི་དབུ་མ་སེང་གེ་སྟེ། གཅིག་པར་བྱེད། བྱས་ན་གཞི་ལམ་འབྲས་གསུམ་གྱི་དབུ་མ་དེ་གཞུང་ཆེན་མོ་ག་ནས་བསྟན་ཡོད་པ་ཟེར་ན་མངོན་རྟོགས་རྒྱན་ཏེ་མངོན་རྟོགས་རྒྱན། རྗེ་བཙུན་བྱམས་པ་མགོན་པོའི་མངོན་རྟོགས་རྒྱན་ལ། མངོན་རྟོགས་རྒྱན་ལ་གཞི་ལམ་འབྲས་གསུམ་གྱི་དབུ་མ་ག་གིས་བསྟན་ཡོད་པ་ཟེར་ན་འདི་ལས་བསལ་བྱ་ཅི་ཡང་མེད་སྐབས་ལྔ་པ་ལ་འདི་ལས་བསལ་བྱ་ཅི་ཡང་མེད་གཞག་པར་བྱ་བ་ཅུང་ཟད་མེད། ཡང་དག་ཉིད་ལ་ཡང་དག་ལྟ། ཡང་དག་མཐོང་ནས། རྣམ་པར་གྲོལ། སོགས་ཚིག་བཞི་པོ་དེ་གཞི་ལམ་འབྲས་གསུམ་གྱི་དབུ་མ། གཞིའི་ཕྱག་ཆེན་ཟེར་བ་དང་གཞིའི་དབུ་མ་གཅིག་པ། ལམ་གྱི་ཕྱག་ཆེན་ལམ་གྱི་དབུ་མ་གཅིག་པ། འབྲས་བུའི་ཕྱག་ཆེན་དང་འབྲས་བུའི་དབུ་མ་གཅིག་པ། ཕལ་ཆེར་ཅི་འདྲ་ཞིག་མེད་ན་བསམ་པ་ཅི་རིགས་བལྟས་ཚུལ་བྱས་ན་དེ་འདྲའི་འོས་སུ་བྱེད། ད་ཡིན་ན།

མཁས་པའི་གཞུང་ལ་གཞི་ལ་བཞེད་ཚུལ་གཉིས། གཞི་ཟེར་མཁན་ཁོ་གཞི་ཟེར་དགོས་རྒྱུ་མཚན་གཞི་ལ་བཞེད་ཚུལ་གཉིས། ལུང་དང་རིགས་པས་སྒྲོ་འདོགས་གཅོད་གཞི་དང། དྲི་མ་སྦྱོང་བའི་བྱེད་པ་འཇུག་པའི་གཞི། གཞི་ལ་གང་ཟེར་ནས། དབུ་མའི་ལམ་ཚོ་ལ་གཞུང་ཚོ་ལ་བཤད་སོང་ན་གཞི་ལ་འཇུག་ཚུལ་གཉིས་མ་འབབ་མོ།

གཞིའི་ཕྱག་ཆེན་ཁོ་ལ་ཁམས་གསུམ་སེམས་ཅན་ཐམས་ཅད་དང་ཁྱད་པར་རང་གི་སེམས་ཉིད་ནི། ཐོག་མེད་གཏན་མེད་དུས་རིང་ནས། མ་རིག་སེམས་ནི་ནམ་གྲུབ་དུས། སེམས་ཀྱི་གནས་ལུགས་ལྷན་ཅིག་གནས། དེ་ནི་གཞིའི་ཕྱག་ཆེན་ཡིན། གཞིའི་ཕྱག་ཆེན་ངོས་འཛིན་བྱས་སོང་ན་སེམས་ཀྱི་གནས་ལུགས་སེམས་ཀྱི་སྟོང་ཉིད་དེ་ཤར་ནུ། སེམས་ཀྱི་སྟོང་ཉིད། སེམས་ཀྱི་སྟོང་ཉིད་དེ་ལ་གཞིའི་ཕྱག་ཆེན། གཞིའི་ཕྱག་ཆེན། གཞི་ཟེར་དགོས་ཀྱི་རྒྱུ་མཚན་སྟོང་ཉིད་ལ་གཞི་གཞི་ཟེར་དགོས་ཀྱི་རྒྱུ་མཚན་གང་བར་ཟེར་ན་འོ་ད་ལུང་དང་རིགས་པས་སྒྲོ་འདོགས་གཅོད་པའི་གཅོད་གཞི་ཡིན་པའི་རྐྱེན་གྱིས། གཞིའི་ཕྱག་ཆེན། ཕྱག་ཆེན་ཟེར་དགོས་ཀྱི་རྒྱུ་མཚན་གང་བར་ཟེར་ན། གཞི་གནས་ལུགས་སྟོང་ཉིད་རྟོགས་པའི་ཡེ་ཤེས་དེ་འགྱུ་བ་ཀུན་ལས་གྲོལ་བ་ཡིན་པས་ན་ཕྱག་ཆེན་ཟེར་བ་ད་དེ་འདྲ་ཞིག་གསུངས་པ་ཡིན། ད་ཚིག་ནི་རང་གིས་དེ་བྱས་སོང་ན་ཁམས་གསུམ་སེམས་ཅན་དང་ཁམས་གསུམ་སེམས་ཅན་ཐམས་ཅད་དང་ཁྱད་པར་རང་གི་སེམས་ཉིད་ནི་ཐོག་མ་ནས་རའོ། རེད་ཚོད་སེམས་དེ་ཐོག་མ་ཉིད་ནས་ཐོག་མ་ནི་ནི་ཡོད་པས་ནི་དུས་ཡོད་པས་ནི་དུས་མོ་བས་ཞེས་དེ་མོ་བ་ཐོག་མེད་པས་སྐྱེ་བ་ཐོག་མ་མེད་པ་ནི་ཐོག་མེད་གཏན་མེད། གཏན་ནས་ཐོག་མེད་ད་དེ་གཏན་ནས་མེད།

སྟོང་ཉིད་མ་རིག་པ། སེམས་ནི། མ་རིག། མ་རིག་སེམས་ནི་ནམ་གྲུབ་པ། སྟོང་ཉིད་མ་རིག་པའི་སེམས་དེ་ནམ་གྲུབ་དུས་ཙམ་ནས་ཀྱང་སེམས་ཀྱི་གནས་ལུགས་གོ། ད་དབུ་མ་ཐལ་འགྱུར་བའི་ལུགས་ཀྱི་སེམས་རང་བཞིན་གྱིས་མེད་པ་དེ་ལྷན་ཅིག་ཏུ་གྲུབ་གྲུབ་པ་བས་སེམས་ཀྱི་སེམས་ཀྱི་གནས་ལུགས་ལྷན་ཅིག་གནས། སྡུག་རྩུབ་གོ། སེམས་གོ། ད་སེམས་ཀྱི་གནས་ལུགས་གཉིས་པོ་དེ་དག་འབྲལ་མི་རུང་དུ་ཡོད་ཡོད་ལ་ཆགས། ཡིན། དེ་ནི་གཞི་ཡི་ཕྱག་ཆེན་ཡིན། གཞིའི་འགལ་སྒོ་ཟེར་དགོས་རྒྱུ་མཚན་གོ་ད་དེ་འདྲ་ཅིག་ཡིན་བས་སུ་ཆགས་ཚོར་དེ་འདྲའི་ཆུ་བོ་བས། མ་རྟོགས་པ་རྣམས་བདེན་པར་འཛིན། སེམས་ཀྱི་གནས་ལུགས་དེ་མ་རྟོགས་པའི་རྐྱེན་གྱིས་དེ་ནི་བདེན་པར་བདེན་འཛིན། བདེན་པར་འཛིན་པ་ཡིན།

མ་རྟོགས་བདེན་པར་མ་རྟོགས་པ་རྣམས་བདེན་པར་འཛིན། དེ་ཡིས་དེ་ནི་ད་བར་འཁོར་བར་འཁྱམས། དེ་བདེན་པར་འཛིན་པའི་རྐྱེན་གྱིས་སེམས་བདེན་པར་འཛིན་པའི་རྐྱེན་གྱིས་དེ་ནི་དེ་མ་རྟོགས་པ་སེམས་བདེན་པར་འཛིན་པའི་རྐྱེན་གྱིས་དེའི་དབང་གིས་དེ་ནི་འཁོར་བར་ཐོག་མ་མེད་པ་ནས་འཁོར་བར་འོ་རེ་འཁོར་བར་འཁོར་ཡས་འཁོར་བར་སྐྱེ་བྱེད་ཀྱི་རྒྱུ་གོ་སེམས་བདེན་པར་འཛིན་པའི་བདེན་འཛིན་དེ་བས། བདེན་འཛིན་གྱི་དབང་གིས་དེ་ནི་འཁོར་བར་འཁྱམས་པ་བས་སུ་ཁོ་རུ་འཁོར་བར་སྐྱེས་ཡོད་དེ་བས། ད་དེའི་གཉེན་པོ་སེམས་བདེན་པར་འཛིན་པའི་བདེན་འཛིན་བདེན་འཛིན་དེ་ལ་བརྟེན་ནས་ད་འདོད་ཆགས་ཞེ་སྡང་དེ་ནས་ཕྲག་དོག་ཟེར་ཡས་ལ་སོགས་པ་ད་དེ་ཚོ་ཡི་ཉོན་མོངས་དཔེར་ན་རྩ་ཉོན། དྲུག་དང། ཉེ་ཉོན་ཉི་ཤུ་ལ་སོགས་པ་དང་ཉོན་མོངས་དེ་ཚོ་གང་པོ་རིམ་པ་བཞིན་དེ་ནས་དྲངས་ནས་སྐྱེས་ནས་འཁོར་བར་འཁོར་བ་ཡིན། དེ་སྐད་དེ་དངོས་གཉེན་དངོས་ཀྱི་གཉེན་པོ་གོ། བདག་མེད་དེ་དངོས་སུ་རྟོགས་པའི་ཤེས་རབ་དེ་བཞིན་བདག་མེད་རྟོགས་པའི་ཤེས་རབ་དེ་དེ་དངོས་སུ་གནོད་བྱེད་ཀྱི་གཉེན་པོ་གོ།

བདག་འཛིན་གྱི་དངོས་གཉེན་ཡིན། ད་གཙོ་བོ་དེ་འདྲ་ཅི་ཟེར་བ་ཡང་ཞིབ་ཆ་མ་བྱས་ན་བདག་མེད་མངོན་སུམ་རྟོགས་པའི་བློ་དེ་ཡང་བདག་འཛིན་གྱི་དངོས་གཉེན་དངོས་གཉེན་ཡིན་ཟེར་སོང་ན་བདག་མེད་མངོན་སུམ་རྟོགས་པའི་བློ་སྐྱེས་ན་བདག་འཛིན་རང་རྒྱུད་ལ་འགག་དགོས། དེ་འདྲའི་འགག་པ་བས་ཟེར་ན་ཡང་འགག་པ་མིན་པས། དབུ་མ་ཐལ་འགྱུར་ལུགས་ལ་བྱས་ན་མཐོང་ལམ་ཐོབ་དུས་ཙམ་ནས་བདག་མེད་མངོན་སུམ་རྟོགས་པའི་བློ་སྐྱེ་བ་བས་ཏེ་བདག་འཛིན་འགག་མོ། བདག་འཛིན་ས་བདུན་པ་དུ་མ་ཡར་འགྲོ་འོ་སྐོལ་ཅན་གྱི་ད་རང་གི

ས་བཅུ་ནས་བཟུང་གྲོག་སྦུར་བར། འཆི་བའི་དུས་སུ་འོད་གསལ་བ། དེ་ཡང་གཞི་ཡི་ཕྱག་རྒྱ་ཡིན། ད་ས་བཅུ་པ་ནས་བཟུང་སྟེ་ཡར། མཐོ་ས་ས་བཅུ་པ་ནས་བཟུང་སྟེ་ས་བཅུ་པ་ནས་བཟུང་ཤམ་དམའ་ས། སེམས་ཅན་གྲོག་མོ།

བསྒོམས་པའི་འོད་གསལ། དེ་བསྲེས་ནས་མཉམ་བཞག་ངང་དུ་ནམ་འཇོག་པ། ད་ལམ་དུས་སུ་བསྒོམས་ནས་འོད་གསལ་བསྒོམས་ཟིན་གྱི་འོ་ད་སྟོང་ཉིད་པས་འོད་གསལ་སྟོང་ཉིད་བསྒོམས་ནས་སྟོང་ཉིད་བསྒོམས་པ་དེ་ལ་ད་དཔེའི་འོད་གསལ་དང་དོན་གྱི་འོད་གསལ་གསང་སྔགས་ཀྱི་སྐད་ཆ་བཤད་ན་དེ་འདྲས་ཡོད་པས་དེ་འདྲས་ཀྱི་བསྒོམས་པའི་འོད་གསལ་དེ་བསྲེས་ནས་མཉམ་བཞག་ངང་དུ་ནམ་འཇོག་པ། དེ་ནི་ལམ་གྱི་ཕྱག་ཆེན་ཡིན།

བདེན་མེད་ཤེས་རབ་བསྒོམ་པ་ནི་ལམ་གྱི་ཕྱག་རྒྱ། ལྟ་བ་ཟེར། དེ་ལ་ལམ་གྱི་ཕྱག་རྒྱ་ཡང་ཟེར། ལམ་གྱི་ལྟ་བ་ཡང་ཟེར། ད་འདི་ནི་ཨོ་བྷ་གི་གཞུང་ནས་གསུངས་པ་ནང་བཞིན་གྱི་ལམ་གྱི་དབུ་མ། ལམ་གྱི་ཕྱག་ཆེན་དང་ལམ་གྱི་དབུ་མའོ། བྱ་ལ་བཞག་ན་འགྲིག།

སྟོང་ཉིད་ཆད། སྟོང་ཉིད་འཁྲུལ་པ་མེད་པར་མངོན་དུ་གྱུར་བ་མངོན་དུ་གྱུར་མངོན་སུམ་དུ་རྟོགས་ན། འབྲས་བུའི་ཕྱག་ཆེན་མཐོང་ལམ། མཐོང་ལམ་ལ་ཡང་འབྲས་བུའི་ཕྱག་ཆེན་ཟེར་ད་འབྲས་བུའི་ཕྱག་ཆེན་མཐར་ཐུག་གི་འབྲས་བུ་དང་གནས་སྐབས་ཀྱི་འབྲས་བུ་དེ་འདྲ་མངོན་རྟོགས་རྒྱན་ལས་མིང་བཏགས་ཡོད་དོ་ཁོའི་རྐྱེན་གྱིས་འབྲས་བུའི་ཕྱག་ཆེན་མཐོང་ལམ་ཟེར། དེ་ཉིད་བརྟན་ཞིང་སྤེལ་བསྒོམ་ལམ། དེ་ཉིད་བརྟན་ཞིང་སྤེལ་བར་བསྒོམ་པ་དང། སྟོང་ཉིད་རྟོགས་པའི་ལམ། སྒོམ་ལམ་གྱི་མཚན་ཉིད་ལ། རྗེས་ལ་མངོན་རྟོགས་ཏེ་སྒོམ་ལམ་གྱི་མཚན་ཉིད་འཇོག། འོ་ད་སྟོང་ཉིད་རྟོགས་པའི་བློ་དེ་ཡང་ཡང་གོམས་པ་དེ་ལ་སྒོམ་ལམ་ཟེར། དེ་ཉིད་བརྟན་ཞིང་སྤེལ་སྒོམ་ལམ། བསྒོམ་པའི་ལམ་དང། སློབ་ལམ་ཟེར། དེ་ཉིད་རིམ་པས་མ་ལོན། ད་ས་མཐོང་ལམ་ཐོབ་པ་ནས་བཟུང་སྟེ་ད་ས་བཅུའི་རྒྱུན་མཐའི་ཡེ་ཤེས་ཀྱི་བར་དེ་ཚོ་གང་པོ་ལ། བསྒོམ་པའི་ལམ་ཡང་ཟེར་གྱི་རེད་སློབ་ལམ་ཡང་ཟེར་གྱི།

ད་ཤེས་སྒྲིབ་དེ་དག་པར་གྱུར་པ་ན་ཟེར་ཤེས་སྒྲིབ་དག་པར་གྱུར་ནས་ཤེས་སྒྲིབ་སྤངས་པ་དང་མི་སློབ་པའི་འབྲས་བུ་མངོན་དུ་གྱུར་ཏེ་མི་སློབ་ཟུང་འཇུག་ཐོབ་པ། སྔགས་དང་ཟུང་འཇུག་མི་སློབ་པའི་འབྲས་བུ་མངོན་དུ་གྱུར། ཟེར་ད་ཨ་ནི་ཕར་ཕྱིན་ཐེག་པ་རང་བྱས་སོང་ན། མི་སློབ་ལམ་ཐོབ་པ་མི་སློབ་ལམ་ཐོབ་པ་སོ། མི་སློབ་འབྲས་བུ་མངོན་དུ་གྱུར། སངས་རྒྱས་ཀྱི་གོ་འཕང་རྣམ་མཁྱེན་མངོན་དུ་ཕྱོགས་པ་དང་རྣམ་མཁྱེན་ཐོབ་པ་ད་དེ་ལ་གང་ཟེར་དགོས་པ་ཟེར་ན། དེ་ནི། གང་ཟེར་དགོས་པ། འབྲས་བུའི་ཕྱག་ཆེན། འབྲས་བུའི་ཕྱག་ཆེན། འབྲས་བུའི་ཕྱག་ཆེན་དེ། སངས་རྒྱས་ཀྱི་གོ་འཕང་ལམ་གོང་དུ་བཤད་པའི་གཞི་དང། ལམ་གྱི་ཕྱག་ཆེན་གཉིས་པོ་དེ། ཡང་ཡང། ཐབས་ཤེས་ཁྱད་པར་ཅན་གྱིས་ཟིན་པའི་སྒོ་ནས་བསྒོམ་པ་ལ་བརྟེན་ནས། དེ་ནི། ཤེས་སྒྲིབ་སྤངས། ཤེས་སྒྲིབ་སྤངས་པའི་འབྲས་བུ་མངོན་དུ་གྱུར་པས་དེ་ནི། རྣམ་མཁྱེན་ལ་མི་སློབ་པའི།

སེམས་ཅན་གྱི་ཚད་པ་དེ་འདྲ་ཡིན། ཆོས་ཀུན་ལག་མཐིལ་དུ་སྐྱུ་རུ་ར་བཞིན་དུ་གཟིགས་པ། ད་ཆོས་ཀུན། ཇི་ལྟ་ཇི་སྙེད་ཀྱི་ཆོས་ཀུན། ལག་མཐིལ་དུ་སྐྱུ་རུ་ར་བཞིན་མངོན་སུམ་དུ་གཟིགས་པ་ཡིན། སྐྱུ་རུ་ར་ཟེར་ན་ཤིང་ཏོག་སྐྱུ་རུ་ར་ཧ་བ་རྒྱ་གར་སྐྱེ་གི་ཡོད་ང་ཚོ་མེད། འབྲས་བུ་འདྲ་བྱེད། ཨོ་ད་ལྟ་འབྲས་བུ་འབྱུང། སྐྱུ་རུ་ར་རློན་པ་ཅིག་གོ།

ཡུལ་ཅན་བདེ་བ་ཆེན་པོས་ཡུལ་སྟོང་པ་ཉིད་རྟོགས་པ་དེ་ལ་དེ་ནི་བདེ་སྟོང། ཁོ་གཉིས་དབྱེར་མེད་དབྱེར་མེད་དུ་ཟུང་འཇུག་ཟུང་ཟེར་མཁན་གཉིས་ཀྱི་མིང་པ་ཁོ་གཉིས་ཟུང་དུ་འབྲེལ་བ་དེ་ལ་ཟུང་འཇུག། འོ་ད་དེ་འདྲ་གི་མི་འགྱུར་ཆོས་དབྱིངས་གནས་པ་ལ། འོ་དེ་གཉིས་དེ་ནི་མི་འགྱུར་བ། ཆོས་དབྱིངས་གནས་པ་ལ་ཆོས་སྐུ་ཞེས་ཀྱང་བཏགས་པ་ཡིན། ཆོས་སྐུ་ཟེར་མཁན་དེ་དེ་འདྲ་ཕྱིར་བཏགས་པ་ཡིན། ཐུགས་རྗེ་ཡིས་ནི་སྨོན་ལམ་དང། ཟེར་ད་ཐུགས་རྗེ། ཐུགས་རྗེ་དེ་བ། ཐུགས་རྗེ་ཆེན་པོ་སྙིང་རྗེ་ཆེན་པོ། མ་སྔོན་ཆད་ཐུགས་རྗེ་ཆེན་པོ་དེ་སྙིང་རྗེ་ཆེན་པོའི་མིང་ལ་ཡོད་པས་རྣམ་འགྲེལ་དང། དབུ་མ་དང་གང་བོ་ལ། ཐུགས་རྗེ་ཡིས་ནི་སྨོན་ལམ་དང་ཐུགས་རྗེའི་དབང་གིས་དེ་ཐུགས་རྗེ། ཐུགས་རྗེའི་དབང་གིས་སྨོན་ལམ་དང། གདུལ་བྱ་མོས་པ། མོས་པའི་རྒྱུ་ཚོགས་ཀྱིས། ཐུགས་རྗེའི་དབང་གིས་ད་སྨོན་ལམ། གདུལ་བྱ་མོས་པ་སྣ་ཚོགས་ཀྱི་དེ་ནི་དེ་འདྲ་གི་མ་སྣ་ཚོགས་ཀྱི་རྒྱུ་ཚོགས་པ་ལ་བརྟེན་ནས་ཆོས་སྐུ་ལོངས་སྐུ་སྤྲུལ་སྐུ་དང་གསང་བ་དེ་ནི་ཆོས་སྐུ། ལོངས་སྐུ། སྤྲུལ་སྐུ་ཟེར་མཁན་དེ་ཆོས་སྐུ་དེ་ད་ཡེ་ཤེས་ཆོས་སྐུ་དེ་རང་བས། ལོངས་སྐུ་དེ་གདུལ་བྱ་དེ་ནི

ལམ་སུམ་བརྒྱ་རེ་ས་ལ་སོན་ན་ལམ་ལྔ་གསུམ་བཅོ་ལྔ་ཡོད་པ། ལམ་ལ་ཡིན་ན་ལྔ་གསུམ་བཅོ་ལྔ། ས་ལ་ཡིན་ན་ཉན་ཐོས་དང་རང་རྒྱལ་ཚོ་ལ་དམན་པའི་ས་བརྒྱད་ཟེར་མཁན་དེ་འདྲ་ཡོད་པས། ད་ཐེག་ཆེན་རང་ལ་བྱས་སོང་ན་ས་བཅུ། ཨོ། དེ་རང་ལ་གཙོ་བོ་ངོས་འཛིན་བྱེད་འདྲི་རྒྱུ་བ། ས་ལམ་ཡོན་ཏན་ཁྲི་ལས་སོ། ཁྲི།

སངས་རྒྱས་ཀྱི་བདག་རྐྱེན་ལས་མ་བྱུང་ན་རྣམ་པར་དཀར་བའི་ཡོན་ཏན་ཡོང་ཞིང་ཡང་མ་འོང་ལ། འོ་ན་རྣམ་དཀར་གྱི་ཡོན་ཏན་གང་བར་སངས་རྒྱས་རང་ཉིད་ལ་ཡུལ་འགལ་ཏེ་བྱེད་པ་པོ་ལ་ཡོད་པའི་དྲི་དེ་སོགས་སྣང་ཙམ་དུ་ནི་མ་གཏོགས་པ་དེ་སྐད་དེ། སངས་རྒྱས་ལ་སོགས་པ་དག་གི་ཡོན་ཏན་ཐམས་ཅད་དེ་གང་བོ་སྣང་ཙམ་དུ་མ་གཏོགས་པ་དོན་ལ་ཡོད་པར་མ་མཐོང་ངོ། སྣང་ཙམ་དུ་བློ་ལ་བློ་རྟོག་པ་ལ། རྟོག་པ་ལ་སྣང་ཙམ་དང་རྟོག་པས་ཕར་བཏགས་པ་ཙམ་མ་གཏོགས་པ། དོན་ལ་བདེན་པར་གྲུབ་པ་མེད། རང་བཞིན་གྱིས་གྲུབ་པ་མེད་ཟེར། དོན་ལ་ཡོད་པར་མ་མཐོང། དེས་ན་དོན་ལ་ད་གྲུབ་པ་དོན་ལའམ། དེ་ནི་ཡང་དག་པར་གྲུབ་པ་ཟེར་སོང་ན་ད་ཁོ་པས་བདེན་པར་གྲུབ་པ་ཟེར། དེས་ན་དོན་ལ་བདག་གྲུབ་པ། གྲུབ་པ་ལས་ཀྱང་ཆེས་གྲུབ་པས།

གཞི་ལམ་འབྲས་གསུམ་གྱི་ཕྱག་ཆེན་གོ་ངོས་འཛིན་བྱེད། དེ་ནས་ངོས་འཛིན་བྱས་ནས་ད་བདག་འཛིན་གོ་ལ། བདག་ཏུ་གྲུབ་པར་འཛིན་པའི་འཛིན་པ་དེ་གྲུབ་པ་ཆེ་ཤོས་པས་གྲུབ་པ་ཡིན་པས་བརྩོན་ནས་ད་ག་དུས་ཡིན་ན་བདག་འཛིན་གྱི། ཁྱོད་སྤང་གོ་བས་ཁྱོད་སྤང་དུས་ཡིན་དུས་བརྩོན་ནས་ཁྱོད་རང་མ་དགའ་བ་ཙམ་མ་བྱེད་ཅིག་ག་འགྲོས་ས་ལ་འདུག་ས་ད་ཚིག་ཟིན་བར་བྱ་དུས་སུ་ནུབ་པ། ང་དང་ཐུག་ས་མེད་པ་ལ། བདག་ཏུ་འཛིན་པས་ལན་སྨྲས་པ། སོ་ད་བདག་འཛིན་གྱིས་ཚུར་ལན་སྨྲས་པ། བདག་ཏུ་འཛིན་པས་ལན་སྨྲས་པ། སོ་ད་བདག་ཏུ་འཛིན་པས་ལན་སྨྲས་པ། སེམས་ནི་གང་དུ་གྲུབ་ཙམ་ནས། སེམས་དང་སེམས་དང་དུས་མཉམ་འོངས་ནས་ནི། ཁ་འཛིན་གཤགས་འདེབས་ངས་བྱས་ཤིང། ཕ་མས་བུ་ལ་བརྩེ་བ་བཞིན། བརྩེ་བས་བསྐྱངས་ཤིང་ལྟོ་གོས་བྱིན། བདག་འཛིན་ཁོའི་དབང་གིས་ད་དེ་ནི། ང་ལ་དེ་འདུག་ཟེར་ན་འགྲིག་གི་མ་རེད་ཟེར། ཁྱོད་རང་གི་སེམས་ད་སེམས་ཅན་གང་དང་གང་ཡིན་ན་འོ་རེད། ཐོག་མ་མེད་པ་ནས་སེམས་ཅན་གྱི་སེམས་ཅན་ཡིན་ཕྱིན་ཆད་ལ་ཐོག་མ་མེད་པ་ནས་སེམས་གྲུབ་ཙམ་ཉིད་ནས་བདག་འཛིན་ཁོ་གྲུབ་ཡོད་པས་གྲུབ་ཡོད། སེམས་ནི་གང་དུ་གྲུབ་ཙམ་ནས། སེམས་དང་དུས་མཉམ་དུ་ང་ཡོང་ཡོད། ང་ཡོང་ཡོད། ཁ་འཛིན་གཤགས་འདེབས་ངས་བྱས་ཤིང། ད་ཐོག་མ་མེད་པ་ནས་སེམས་ཅན་སོ་སྐྱེ་རྣམས་ཀྱི་ད་བྱང་སེམས་འཕགས་པ་འཕགས་པ་ཚོ་ཡིན་ན་སྡིག་ཅན་དབང་དུ་ཉོན་མོངས་དབང་དུ་འགྲོ་གྱི་མེད་པས་ད་གཞན་མང་ཆེ་སེམས་ཅན་མང་ཆེ་བ་དེ་ཡིན་ན་དེ་ནི་གང་པོ་ཧ་ཚོ། ཁ་འཛིན་བྱེད་གོ། སྐྱོང་བདག་བྱེད་གོ་ངས་བྱ་བ་བྱེད་གོ་ད་སྡིག་ཅན་གྱི

འདོད་པ་ལ་སོགས་དུག་གསུམ་གྱི། ཆོས་སྒོར་ཚུད་ཅིང། དད་སོགས་ཀྱི་དགྲ་འདུལ་ངས་ནི་མ་བྱས་ན། དགྲ་དེ་སུ་ཡིས་ཐུལ་བར་འགྱུར། སོ་ཨུ་ད་དུག་བྱ་བ། འདོད་པ་ལ་སོགས་འདོད་ཆགས་ཞེ་སྡང་ལ་སོགས་པའི་དུག་གསུམ་གྱི། ཆོས་ཀྱི་སྒོར་ཚུད་པར་བྱེད་མཁན་དེ་ང་ཡིན། བདག་སེམས་ཀྱི་དུག་གསུམ་ལ་ཚུད་པར་བྱེད་མཁན་དེ་ང་ཡིན།

གཏན་ནས་མེད་ན་ཁྱོད་ཀྱིས་ན་ཁ་འཛིན་གཤགས་འདེབས་གསོ་སྐྱོང་སོགས། སུ་ཡིས་སུ་ལ་བྱེད་པར་འགྱུར། ད་ནི་དེ་སུའི་འོག་མ་སེམས་ནི་སེམས་ནི་ཐོག་མར་གྲུབ་ཙམ་ནས་སེམས་ནི་ཐོག་མར་གྲུབ་ཙམ་ནས།

མ་མྱོང་མྱོང་མོ་བས་མ་མྱོང་ན། ཁྱོད་ནི་སུ་དང་ལྷན་ཅིག་གནས། སེམས་རང་བཞིན་གྱིས་གྲུབ་པ་ཁོ་ཐོག་མ་མེད་པ་ནས་མ་མྱོང་མོ་བས་མ་མྱོང་ཙ་ན་སེམས་རང་བཞིན་གྱིས་གྲུབ་པ་ཁོ་དང་ལྷན་ཅིག་ག་སེ་གནས། ཁྱོད་ནི་སུ་དང་ལྷན་ཅིག་གནས། སེམས་རང་བཞིན་གྱིས་གྲུབ་པ་མོ་བས་ཁོ་དང་ཁྱོད་ག་སེ་ལས་གནས། ཡང་དག་པར་ནི་ཁྱོད་རང་ཡང་གཏན་ནས་མེད་ན་ཡང་དག་པར་ཟེར་ན། ཡང་དག་པར་གྲུབ་པ་དང་བདེན་པར་གྲུབ་པ་རང་བཞིན་གྱིས་གྲུབ་པ་གཅིག་པ་བས་མོ་ཡང་དག་བྱ་བས། ཡང་དག་པར་ནི་ཁྱོད་རང་ཡང་མོ་བས་གཏན་ནས་མོ་བས། གཏན་ནས་མེད་ན་ཁྱོད་ཀྱིས་ཁ་འཛིན་ཤགས་འདེབས་སུས་ཀྱང་སུ་ཡིས་སུ་ལ་བྱེད་པར་འགྱུར། འོ་དེ་དུས་དེ་ནི་ཁྱོད་རང་ཡང་རང་བཞིན་གྱིས་གྲུབ་པ་མོ་བས། སེམས་རང་བཞིན་གྱིས་གྲུབ་པ་མོ་དེ་ནི་ཁ་འཛིན་ཤགས་འདེབས་བྱེད་ཟེར་ན་དེ་གེགས་སུས་སུ་ལ་བྱེད་པར་བྱེད་མོ་བས། འོ་དེ་འདྲའི་གྱི་གསུངས་ཡིན་པས།

ཡང་དག་དོན་དུ་ང་བས་ནི་ཁྱོད་རང་ཡང་ནི་གཏན་མེད་ན་བདེན་པར་གྲུབ་པ་ཟེར། ཡང་དག་དོན་དུ་ཟེར་ན་ཡང་དག་པར་གྲུབ་པ་ཟེར་ན་བདེན་པར་གྲུབ་པ་མིན་ཟེར། ཡང་དག་བདེན་པར་གྲུབ་པ་ལ་ད་ཁྱོད་རང་ང་ནི་ཤར་ནི་ཁྱོད་རང་ཡང་གཏན་དུ་མེད་ན། ཁྱོད་ཀྱིས་སུ་ཡི་ཕྱོགས་འཛིན་བྱེད། ཡོད་ཆོས་རྡུལ་ཙམ་མ་གྲུབ་ན་རང་བཞིན་ཡོད་པའི་ཆོས་རྡུལ་ཙམ་མ་གྲུབ་ན། འོང་དང་མི་འོང་ཁྱོད་འདོད་དམ། འོང་དང་མི་འོང་ཁྱོད་འདོད་དམ། ངེད་ནི་ཐ་སྙད་ཙམ་དུ་ནི་སེམས་དང་དུས་མཉམ་ང་ཐ་སྙད་ཙམ་དུ་སེམས་དང་དུས་མཉམ་དུ་འོང་རང་བཞིན་གྱི་སེམས་དང་གྲུབ་པའི་སེམས་དང་དུས་མཉམ་དུ་ཡོང་བ་མེད། ཐ་སྙད་ཙམ་དུ་སེམས་དང་དུས་མཉམ་དུ་འོང་བ་ཡིན། དོན་ལ་ཁྱོད་པས་ང་མི་འདོད། དོན་ལ་ཁྱོད་རང་ཡང་མོ་བས་ང་ཡང་མོ་ཟེར། དོན་ལ་ཁྱོད་པས་ཁྱོད་པས་ང་ཡང་མི་འདོད་ང་མི་འདོད། ཐ་སྙད་ཡོད་ལ་སྐུར་འདེབས་ན། ཆད་པའི་མཐར་ནི་མི་ལྟུང་ངམ། ཐ་སྙད་དུ་ཡོད་པ་ལ་སྐུར་བ་འདེབས་པ་ཡིན་ན་ཆད་མཐར་ལྟུང་གི་མེད་པས། ཆད་པའི་མཐར་ནི་མི་ལྟུང་ངམ།

ངེད་རྣམས་བྱ་བྱེད་ཐ་སྙད་ལ། ཁྱོད་ནི་འདིར་སྡོད་བྱ་བྱེད་ཐ་སྙད་གང་པོ་ལ། ཁྱོད་ཤེས་རབ་ཏོག། ཤེས་རབ་རྟོགས་པའི་ཤེས་རབ་ཁྱོད་རང་སྡོད་པ་དེ་རིགས་པ་མིན་པས་ཁྱོད་ནི་འདིར་སྡོད་རིགས་མ་ཡིན། དོན་དམ་བདེན་མེད་ཁྱོད་རང་གིས། ངེད་དང་འགལ་བས་ཕར་རྒྱུགས་ཤིག། དོན་དམ་བདེན་མེད་ཁྱོད་རང། ཁྱོད་རང་གིས་ཁྱོད་རང་དང་ང་གཉིས་འགལ་བ་བས་ཟེར། ངེད་དང་འགལ་བ་ཡིན་པས་ཁྱོད་རང་ཕར་རྒྱུགས། ཤེས་རབ་དེ་སྟོང་ཉིད་རྟོགས་པའི་ཤེས་རབ་དེ་ཕར་རྒྱུགས། འདིར་མ་སྡོད། ས་ཆ་གང་པོ་ངའི་དབང་ཡོད་ཟེར་སྐབས་དག། བྱ་བྱེད་ཐ་སྙད་གང་པོའི་བྱ་བྱེད་གང་པོ་ལ་ངའི་དེ་གཅིག་དབང་ཡོད་དོན་དམ་ཁྱོད་རང་མ་སྡོད། འོ་ཐུགས་སེམས་དགའ། དེ་དང་དགའ་བའི་ཕར་རྒྱུག་སོ། ད་ཡང་ཤེས་རབ་ཀྱིས་ལན་སྨྲས་པ་ས། ཤེས་རབ་ཀྱིས་ནི་ལན་སྨྲས་པ། དོན་དམ་ཁྱོད་མེད་ཨ་ཅང་ཆེ། དོན་དམ་དུ་ཁྱོད་མེད་པ་དེ་ཨ་ཅང་ཉོག་པས་དོན་དམ་པར་ཁྱོད་མེད་ཨ་ཅང་ཆེ། ཐ་སྙད་དུ་ཡང་ཁྱོད་མེད་པས། ཐ་སྙད་དུ་ཡང་ཁྱོད་མེད་པས། རྟེན་འབྲེལ་བྱ་བྱེད་རྒྱུ་འབྲས་རྣམས་ཁྱོད་ལ་དབང་བྱར་གཏན་མེད་དོ། ཐ་སྙད་དུ་ཡང་ཁྱོད་མེད་པས་སི་ཏུ་ཏི་ནི་ད་ནི། དོན་དམ་ཁྱོད་མེད་ཨ་ཅང་ཆེ། ཨ་ཅང་ཉོག་པ་དེ་ཤག་ཤག་རང་པས། ཐ་སྙད་དུ་ཡང་ད་ཐ་སྙད་དུ་ཡང་ཁྱོད་མེད་པས་སེ་ད་ཟེར་ནས་ཐ་སྙད་དུ་ཡང་ཁྱོད་ཀྱི་རྟེན་འབྲེལ་བྱ་བྱེད་ལ་དབང་ཐུབ་ཀྱི་མེད་པས་ཁྱོད་ཁྱོད་མེད་པས་རྟེན་འབྲེལ་བྱ་བྱེད་རྒྱུ་འབྲས་རྣམས་ཁྱོད་ལ་དབང་བྱར་གཏན་མེད་དོ།

དེ་ནི་གང་ཟག་ཡང་དག་པའི་ཤེས་པར་མོས་པས་བྱས། ཐ་སྙད་དུ་ཁོ་དེ་ཁོ། བློ་ལོག་ཤེས་པ། བློ་ཕྱིན་ཅི་ལོག་པ། བློ་འཁྲུལ་ཤེས། ཐ་སྙད་དུ་ཡང་ཁྱོད་མེད་པར་བསམས་ན་ཐ་སྙད་དུ་ཡང་ཁྱོད། མ་འཁྲུལ་བར་མེད་པའམ་འཁྲུལ་བར་མ་འཁྲུལ་བར་མེད་པས་ན་འདྲི་བ་པོ་ཐ་སྙད་དུ་ཡང་ཁྱོད་མ་འཁྲུལ་བ་མེད་པས་རྟེན་འབྲེལ་བྱ་བྱེད་རྒྱུ་འབྲས་རྣམས་ཁྱོད་ལ་དབང་བྱར་གཏན་མེད་དོ། ཤེས་རབ་ཀྱིས་སྨྲས་པ། དེའི་རྒྱུ་མཚན་ཅི་སྟེ་ན། དེའི་རྒྱུ་མཚན་ཅི་སྟེ་ན། ཁྱོད་ཀྱི་ལུགས་ལ་འདུས་བྱས་རྣམས། བདག་དག་པས། ཁྱོད་ཀྱི་ལུགས་ལ་འདུས་བྱས་རྣམས་བདག་ཏུ་གྲུབ་པ་དག་བདག་ཏུ་གྲུབ་པར་འཛིན་པ་འདུས་བྱས་བདག་ཏུ་གྲུབ་པར་འཛིན་པ་ཡིན་ན། ལྟོས་མེད་ངོ་བོས་གྲུབ་པ་དང་གཞན་ལ་རག་ནི་མ་ལས་པ། རང་བཞིན་གཞན་དུ་མི་འགྱུར་བར་བདེན་པར་གྲུབ་དང་ཡང་དག་གྲུབ། དོན་དམ་གྲུབ་དང་རང་བཞིན་གྲུབ། རྟག་པ་བརྟན་པ་ཐེར་ཟུག་ཅིང། རང་བཞིན་མི་འཇིག། འགྱུར་མེད་གནས། དེ་ཡི་དཀྱིལ་ན་ཁྱོད་གནས་པས། གློ་བུར་རྒྱུ་རྐྱེན་ལ་ལྟོས་པའི། རྟེན་འབྲེལ་བྱ་བྱེད་ཁྱོད་ལ་མེད། ཨོ་ད་རྟེན་འབྲེལ་བྱ་བྱེད་ཁྱོད་ལ་མེད། ཁྱོད་ཀྱི་ལུགས་ལ་ཁྱོད་ཀྱི་ལུགས་ལ་བདག་ཏུ་གྲུབ་པར་འཛིན་སོང་ན་བདག་ཏུ་གྲུབ་པ་བདག་ཏུ་གྲུབ་པ་ཟིན་ངེས་སྒོ། དེ་ནི། གང་ལ་ཡང་མ་ལྟོས་པར་གྲུབ་པ་དེ་ལ་བདག་ཏུ་གྲུབ་ཟེར། གང་ལ་མ་ལྟོས་པར་གྲུབ། རག་གཞན་ལ་རག་མ་ལས་པར་གྲུབ་པ་དེ་ལ་བདག་ཏུ་གྲུབ་ཟེར། དབུ་མ་པའི་ལུགས་ལ་བདག་ཏུ་གྲུབ་ཟེར་བ་བཞི་བརྒྱ་པ་ལས་ནི་རང་གཞན་ལ་རག་མ་ལས་པར་བདག་ཏུ་གྲུབ་པའོ། ཁྱོད་རང་བདག་ཏུ་གྲུབ་པས་ཁོས་བདག་ཏུ་བདག་ཏུ་འཛིན་གྱི་ཡོད་པ་གཞན་ལ་མ་ལྟོས་པར་འཛིན་གྱི་ཡོད་པ། གཞན་ལ་མ་ལྟོས་པར་འཛིན་པའི་ཁྱོད་རང་གི་ལུགས་དེ་ལ་ཡིན་ན་དེ་ནི། ལྟོས་མེད་ངོས་གྲུབ་པ་ཁྱོད་རང་གང་ལ་ཡང་མ་ལྟོས་པ་ངོས་གྲུབ་པ་ཞེས་པའང་ཁྱོད་རང་ངོས་གྲུབ།

འཛིན་སྟངས་དངོས་འགལ་ཞུགས་པ་ཡིན་ཚ་གྲང་ལྟ་བུར་འགལ་བ་ཡིན་ཁྱོད་ཀྱི་བློ་དེ་དང་ངའི་བློ་གཉིས་པོ་དེ་འཛིན་སྟངས་དངོས་འགལ་དུ་ཞུགས་པའི་འགལ་བ་བས་ཚ་གྲང་ལྟ་བུའི་འགལ་བ་བས་དེ་ཆགས་ལ་མཉམ་དུ་གནས་ཐུབ་ཡོད་དོ་ཡོང་ཡོད་དེ་མོ་བཟུང་མོ་བས་འདི་ལ་དགོངས་ནས་རྣམ་འགྲེལ་ལས་བདག་མེད་མཐོང་བས་འགལ་བ་ཡིན།

དང་རྣམ་འགྲེལ་དང་བཞི་བརྒྱ་པའི་ཚིག་རྣམས་སུ་གཅིག་པ། རྣམ་འགྲེལ་དེ་བ་ནི་མ་ཡིན། ཞི་བ་ལྷས་སྤྱོད་འཇུག་ལས་ཀྱང་བརྟགས་པའི་དངོས་དང་མ་རེག་པར་དེའི་དངོས་མེད་འཛིན་མ་ཡིན། སྤྱོད་འཇུག་པ། སྤྱོད་འཇུག་ལས་བརྟགས་པའི་དངོས་དང་མ་དེའི་དངོས་མེད་འཛིན་མ་ཡིན་དགག་བྱ།

རིང་བས་ན། ཇི་ལྟར་བདག་གིས་མི་ཕོད་ཅིང། བདག་ལ་ཁར་འགྲོའི་ལྟོ་ཡང་མེད། བརྩེ་བའི་སྙིང་གི་དཀྱིལ་དུ་སྡོད། སེམས་ལ་ང་ནི་མེད་པས་ན། སེམས་ལ་འདོད་པ་མེད་པར་འགྱུར། ཁོའི་ལྟོ་གོས་རྙེད་པ་མེད།

འགྲོ་ཟས་གཞན་མི་ཤི་ཁ་ལ་ཁར་འགྲོའི་ལྟོ་ཡང་མེད། བརྩེ་བས་སྙིང་གི་དཀྱིལ་དུ་སྡོད། བརྩེ་བས་སྙིང་གི་དཀྱིལ་དུ་སྡོད། སེམས་ལ་ང་ནི་མེད་པ་ན་སེམས་ལ་འདོད་པ་མེད་པར་འགྱུར་སེམས་ལ་ང་མེད་ན་བདག་འཛིན་ང་མེད་བདག་ཏུ་འཛིན་པ་ང་མེད་ན་སེམས་ལ་འདོད་པ། སེམས་ལ་འདོད་པ་ཞེ་སྡང་ལ་སོགས་འདོད་པ་འདོད་ཆགས་ལ་སོགས་པ་ཞེ་སྡང་ལ་སོགས་པ་དེ་ཚོ་ཡང་མེད་པར་འགྱུར། ཁོའི་ལྟོ་གོས་ཡང་རྙེད་ཀྱི་མེད་པས་ང་མེད་ན། ལྟོ་གོས་རྙེད་མི་འགྱུར། སེམས་ཀྱིས་ང་འདོར་མི་ཕོད་ད་སེམས་ཀྱིས་ང་འདོར་བར་ཕོད་ཀྱི་མེད་པས། གལ་ཏེ་ཕོད་པར་གྱུར་ན་ནི་ང་འདོར་ཕོད་པ་སེམས་ཀྱིས་འདོར་ཕོད་པར་གྱུར་ན་ནི། ཁོ་ལ་སྔར་གྲོགས་མེད་པས་ན་སེམས་ལ་སྔར་གྲོགས་པོ་མོ་མེད། ཕྱི་གྲོགས་བཙལ་བས་དེ་ནི་ཕྱིའི་གྲོགས་པོ་བཙལ་བས་མི་རྙེད་ཅིང།

བྱེ་བྲག་ཡང་ཤེས་རབ་ཀྱི་ཤེས་རབ་ཁོ་ལ་ག་ས་འོང་ཤེས་རབ་ཁོ་ལ་གསར་གྲོགས་བྱེད་ཤེས་རབ་ཀྱི་སེམས་ལ་གསར་གྲོགས་ཤེས་རབ་ཁོ་ལ་གསར་གྲོགས་བྱེད་ང་ནི་སྐྱུར་བར་འདོད་པ་འདུག། ཤེས་རབ་ཀྱི་གྲོགས་པོ་བསམ་པ་བྱང་ང་ནི་འདོད། སྐྱུར་བར་འདོད་པ་འཁྲུལ། སྐྱུར་སྐྱུར། སྐྱུར་སྐྱུར་ཟེར་མི་མང་ལགས་ཀྱང། སྐྱུར་མི་སུ་ཡང་མ་བྱུང་ཞིང། ང་ཡིས་བྱིན་རླབས་བྱས་ཡོད་པས་ད་དུང་སུས་ཀྱང་སྐྱུར་མི་འདུག། ཤེས་རབ་ཁོ་ལ་གསར་འགྲོགས་བྱས་ནས་ཤེས་རབ་ཁོ་ལ་གསར་འགྲོགས་བྱས་ནས་ང། སྐྱུར་བར་འདོད་པ་དེ་ཤེས་རབ་གསར་དུ་འགྲོགས་པ་སྟེ། ང། སྐྱུར་བར་འདོད་པ་དེ་ཁྱོད་རང་སྐྱུར་བར་འདོད་པ་དེ་འཁྲུལ་ལ་བས། ཡོང་ཡེ་མོ་ནོར་ར་བས། ནོར་ར་བས། ང་སྐྱུར་གྱི་སྐྱུར་གྱི་ཟེར་མཁན་དེ་མང་གི་ཡོ་བས། ཡོ་བས་དེ། སྐྱུར། སྐྱུར་ཐུབ་མཁན་བྱུང་མོ་བས། སྐྱུར་མི་སུ་ཡང་མ་བྱུང་ཞིང། སྐྱུར་སྐྱུར་ཐུབ་པ་དེ་འདྲ་བྱུང་མོ་བས།

ང་དང་ནི་ས་བརྒྱད་པའི་བར་དུ་འགྲོགས་ཀྱི་པས། ང་ཡིས་བསྒོས་པའི་དྲི་མ་ནི་ས་བཅུ་པའི་བར་དུ་འགྲོགས་ཀྱི་པས། དེ་ནི་ཐ་མ་མི་རེད་དོ་ཡོང་ཤག་ཤག་རེད། འོ་འདུག། ཤེས་རབ་ཟེར་ཡང་རེས་འགའ་ཙམ་ཤེས་རབ་ཤེས་རབ་ཟེར་ན་ཡང་ཁོ་རེ་ཙམ་རེས་འགའ་རེས་འགའ་ཙམ། རེས་འགའ་ཙམ། ང་ནི་རྒྱུན་དུ་འགྲོགས་པ་ལ། ང་རྒྱུན་དུ་སེམས་དང་འགྲོགས་པ་བས། ཤེས་རབ་ཀྱིས་ནི་ལངས་མི་འགྱུར། ང་རྒྱུན་དུ་འགྲོགས་པའི་ཤེས་རབ་རེ་རེས་འགའ་རེ་ཙམ་བས་མ་འབའ་གལ་ཏེ་རྒྱུན་དུ་ཡོང་ཐུབ་ཡས་དེ་འདྲ་མོ་བས་ཤེས་རབ་ཀྱིས་ནི་ལངས་མི་འགྱུར་རྒྱུན་དུ་ཡོང་ཐུབ་ཡས་མོ་བས་སྐྱེ་བའམ་ཤེས་རབ་ཀྱིས་ནི་ལངས་མི་འགྱུར། ཁོའི་འཁོར་དུ་གཏོགས་པ་ཡི་དུག་གསུམ་ལ་སོགས་གཙོ་བྱས་པའི་ས་བདག་གོ། ཁོའི་འཁོར་དུ་གཏོགས་པ། བདག་འཛིན་གྱི་འཁོར་དུ་གཏོགས་པའི་ད་འདོད་ཆགས་ཞེ་སྡང། གཏི་མུག་ལ་སོགས་པའི་ད་མ་གཞི་བདག་འཛིན་ཁོ་རང་གཏི་མུག་འདི་རྦད། ཡིན་ན་ཡང་ཁོས་བསྐྱེད་པའི་གཏི་མུག་ཡོང་གི་པའམ། དུག་གསུམ་ལ་སོགས་པའི་གཙོ་བྱས་པའི་ཕྲག་དོག་བྱས་སེར་སྣ་བྱས། གཞན་གྱི་ཕུན་ཚོགས་ལ་མི་བཟོད་པའི་ཕྲག་དོག། རང་གི་དངོས་པོ་བཏང་མི་ནུས་པའི་སེར་སྣ། གཡོ་སྒྱུ། གཡོ།

ལྟ་ངན་དྲུག་ཅུ་རྩ་གཉིས་ད་ལྟ་ངན་དྲུག་ཅུ་རྩ་གཉིས་དེ་གང་པོ་དྲན་ཐུབ་ཀྱི་མེད་པ་ཨེ་ལས་ལྟ་ངན་དྲུག་ཅུ་རྩ་གཉིས་ཡོད་པས་ལྟ་ངན་དྲུག་ཅུ་རྩ་གཉིས་ད་ང་རྒྱ། ལེ་ལོ། བག་མེད། ལེ་ལོ་ནི། དགེ་བ་ལ་མ་སྤྲོ། འོ་ད་དགེ་བ་བྱེད་འདོད་རྩ་ནས་མོ། བྱ་བ་ངན་པ། ཞིང་ལས། ཚོང་ལས།

བག་མེད་ལགས། བག་མེད་སོགས། འདོད་ཆེན་རྒྱུན་དུ་ཁོད་གཏོང། འདོད་པ་ཆེ་འདི་རྐང་པ་རྒྱུན། ཁོད་གཏོང། བདག་འཛིན་ཁོས་དེ་བྱས་ཡོད། འདོད་ཆེན་རྒྱུན་དུ་ཁོད་གཏོང། འདྲ་བ་ལས་ནི། འདྲ་བ་ལས་ནི་ནོན་པའང། ནོན་པའང་དཀའ། བདག་འཛིན་འདྲ་ནི་མེད་པར་འགྲོ་རྒྱུ་ཕར་ལྟ་བཞག་ནི། བདག་འཛིན་ཁོ་ལ་མ་ནོན་པ་ཟེར་ན་མ་གནས་ནི། དེ་འདྲ་ནོན་པར་བྱེད་དཀའ་བ་བས་བྱེད་ཐུབ་ཀྱི་མེད་པས། ང་ནི་རྒྱུན་པའི་སྙིང་མི་ཡིན། རྒྱུན་དུ་དེ་ནི་ཁོ་སེམས་ཀྱི་སྙིང་གི་མི་རེད་བས། རྒྱུན་པའི་སྙིང་མི་ཡིན།

ད་ནི་གཅིག་གི་གཏམ་རྒྱུད་བྱེད་ལ་སྦྱར་བའི་སོ་ཐར་ཆེན་ནོ་གོ། རྩོད་པས་རྩོད་པའི་སྒྱིད་པོ་འབུད་པ་དང་ཕྱི་སྐྱེས་རྭ་ཡི་གཏམ་དེ་མཚར། རྩོད་པས་སོ་ཐར་ནི་དེ་དོན་དག་ཡ་རེད་བས་དཔེ་ཁོ་ལ་ཡིན་ན་རྩོད་པས་སྒྱིད་པོ། སྒྱིད་པོ་འབུད་པ་དང། རྩོད་པས་སྒྱིད་པོ་འབུད་པ་དང་ཕྱི་སྐྱེས་རྭ་ཡི་གཏམ་དེ་མཚར།

ཁྱོད་ཕྱི་ལ་སླེབས་འོག་གོ། བདུད་ཀྱི་སེམས་ཁ་ན་རྣ་བར་འཕྲོ། ཅེས་སྨྲས་པས་འོ་དེ་འདྲའི་སོ་ཐ་ཆུད་པར་རྫོགས་ཤིག། ང་ནི་སེམས་དང་ལྷན་ཅིག་ཏུ་ལས་ལས་གྲུབ་སྟེ་སྐྱེས་པས་ན་དུས་གསུམ་སངས་རྒྱས་ཐམས་ཅད་ཀྱི་ང་ནི་སེམས་དང་ལྷན་ཅིག་ཏུ་ལས་ལས་གྲུབ་ནས་སྐྱེ་བ་བས། དུས་གསུམ་སངས་རྒྱས་ཐམས་ཅད་ཀྱི་མཐུ་ནུས་རྫུ་འཕྲུལ་ཀུན་གྱིས་ཀྱང་ཁོ་བོ་འབུད་པར་ག་ལ་ནུས། ཁོ་གདོང་ལ་སེམས་དང་ལྷན་ཅིག་ཏུ་མཉམ་དུ་ཡོང་གིས་གང་བྱུང་ན་ཕུད་བཞིན་དུ་བསམ། འཆི་འཕོས་དང། ཡུལ་ཤིན་ཏུ་དམན་པས་ནུས་ན། ཁོ་བོ་འབུད་པར་ག་ལ་ནུས། ནུས་ན་ཐུགས་ལ་དེ་ལས་མེད། ནུས་ཀྱི་ཡོད་ན་དུས་གསུམ་སངས་རྒྱས་ཀྱི་དུས་གསུམ་སངས་རྒྱས་ཀྱི་ཐུགས་ལ་ང་འབུད་དགོས་ཀྱི་བས། དེ་ནི་འབུད་དགོས་ཀྱི་བས་ཏེ་ཨ་འདི་འབུད་གྱི་མི་འདུག་བས་ཏེ། སེམས་ཅན་གྲངས་ལས་འདས་པ་ཡོད་པ་ཨ་འདི། ནུས་ན་ཐུགས་ལ་དེ་ལས་མེད།

ཁྱོད་ནི་སྐྱེས་པ་ཁོ་ན་ནས། དང་པོ་སྐྱེས་དུས་ཙ་ན་སྐྱེས་པ་ཁོ་ན་ནས། འདི་རུ་སྡོད་པ་འཛིན་སྟངས་འགལ། མུ་མཐུད་ནས། དེ་རུང་དེ་རུ་སྡོད་པ་དེ་ཁྱོད་རང། འཛིན་པ་དེ་འགལ། སེམས་ཅན་རྣམས་ཀྱི་གནས་ལུགས་ནི། སེམས་དང་དུས་མཉམ་གནས་དུས་ན། སེམས་ཅན་རྣམས་ཀྱི་གནས་ལུགས་ནི། སེམས་ཅན་རྣམས་ཀྱི་གནས་ལུགས་ནི་སེམས་དང། དོན་མཉམ་གནས་དུས་ནི་ཡེ་སངས་རྒྱས་གཅིག་ཡིན་པ་ལ། སེམས་ཅན་རྣམས་ཀྱི་སེམས་ནི་བདག་ཏུ་གྲུབ་པ་དེ་ཁྱོད་རང་དེ་རུ་འདོད་པ་དེ་ཁྱོད་རང་འཛིན་སྟངས་དགའ་བ་བས། སེམས་ཅན་རྣམས་ཀྱི་གནས་ལུགས་ནི་སེམས་དང་དོན་མཉམ་དུ་གནས་དུས་ནི་གནས་དུས་ནི་ཡེ་སངས་རྒྱས་གཅིག་ཡིན་པ་ལ། ཡེ་ནས་ཁོ་དང་དེ་མཉམ་དུ་ཡེ་སངས་རྒྱས་པ་ཟེར་ན་ཡེ་སངས་རྒྱས་པ་ཡིན་པ་ལ། ཡེ་ནས་ད་ཁོ། གང་སོགས་པ་ད་ཨའི་སེམས་ཀྱི་གནས་ལུགས་དེ་གྲུབ་གྲུབ་ཡིན་པ་ཡིན་པ་ལ། ད་སངས་རྒྱས་ངོ་མ་ད་ཟེར་གྱི་མེད་པ་འོ་ཁོ། ཡེ་ཡེ་ཙམ་ནས་དང་པོ་ནས་ཁོ་ཁོ་དང་མཉམ་དུ་ཡོད་ཡོད་ཡིན་པ་པས། ཡོད་ཡོད་ཡིན་པ་ཡིན་པ་ལ། འོན་ཀྱང་གློ་བུར་དྲི་མས་བསྒྲིབས་སོ། དྲི་མ། ཁྱོད་རང་བདག་ཏུ་འཛིན་པ་དེ་འོན་ཀྱང་གློ་བུར་གྱི་དྲི་ནི་དྲི་མས་བསྒྲིབས་པ་མ་གཞི། སེམས་ཁོ་རང་ལ་རང་བཞིན་གནས་ལུགས་ཀྱི་དང་པོ་ནས་ཡིན་ཡིན་པ་གོ། ཁོ་ལ་བརྟེན་ནས་རེ་འགས་དེ་ནི་སེམས་ཅན་རྒྱུད་ལ། ཆོས་སྐུ་རང་ཆས་སུ་ཡོད་ཟེར་མཁན་ཁོ་འདྲ་ཡི་ཟེར་གི་ཡོད་པས། ཁོ་ནོར་ནི། ད་ནི། སེམས་ཁོ་པ་རང་བཞིན་གནས་ལུགས།

ཁྱོད་ནི་སྡོད་པའི་གནས་དང་ནི། རྟེན་ས་རྟེན་ཕུར་གང་དུ་བྱེད། ང་ནི་འདི་ན་བསྡད་དེ་ཡོད་པས་དེ་ནི་ཁྱོད། བདག་མེད་ལྟ་བའི་ཤེས་རབ་དེ། ཁྱོད་སྡོད་པའི་གནས་དང་རྟེན་ས་ག་པར་འདུག་གམ་མི་འདུག། རྟེན་ས་རྟེན་ཕུར་གང་དུ་བྱེད། ཅིས་ཀྱང་ཁྱོད་ནི། ཅིས་ཀྱང་ཁྱོད་ནི་སྡོད་ཟེར་ན། བདག་གིས་དེ་ལྟར་དཔྱོད་པས་ན། ཁྱོད་ཀྱི་རང་མཚང་མ་ལུག་ཅིག། ཧོན་སྤྱི་བོ་ནས་ནི་རྐང་མཐིལ་བར། ཨ་ཏོ་ནི་དེའི་ཆས་སོ་ཤེས་རབ་ཀྱི་ལས་མོ་ཤེས་རབ། ཤེས་རབ་ཀྱི་ལྡེག་ཟན་ལ་ཟེར་སོ། ཁྱོད་གློ་བུར་དུ་འདྲི་འོ་བས་སོ། རྩོད་པའི་དྲིལ་བུ་ཁྱོད་ཀྱིས་ཕུད། ཕྱིས་སྐྱེས་རྭ་ཅོ་ཁྱོད་ཀྱིས་བྱས། ང་ནི་འདི་ན་བདག་མེད་ལྟ་བ་ལོ། འདི་ན་སྡོད་བཞིན་དུ་ཁྱོད་ནི་སྡོད་པའི་གནས་དང་ནི་རྟེན་ས་རྟེན་ཕུར་གང་དུ་བྱེད་སོ་བདག་འཛིན་ཁྱོད་རང་སྡོད་ས་མེད་སོ། ཅིས་ཀྱང་ཁྱོད་ནི་སྡོད་ཟེར་ན། བདག་གིས་དེ་ལྟར་དཔྱོད་པས་ན་དཔྱད་པ་བྱས། ཁྱོད་ཀྱི་རང་མཚང་མ་ལུག་ཅིག། སྤྱི་བོ་ནས། སྤྱི་བོ་ནས་ནི་རྐང་པའི་བར། ཕུང་པོའི་ཚོགས་རྒྱུན་ཁྱོད་མ་ཡིན། སང། ཕུང་པོའི་ཚོགས་པ་དེ་རྒྱུན་དགོས་ཁྱོད་མ་ཡིན་པས་ས་བདག་ཏུ་གྲུབ། བདག་ཏུ་གྲུབ་པ་དེ་མ་ཡིན། ཨེ་ཨེ། ཁྱོད་མིན་ཞིང། ཚོགས་པ་ཡང་ཁྱོད་མ་ཡིན། རེ་རེ་བ་ཁྱོད་མ་ཡིན། བདག་བདག་སེང་གེ་ཏུ། ཁོ་བདག་ཏུ་གྲུབ་པར་རྩི་ཡིན་ན། བདག་ཏུ་བདག་ཏུ་གྲུབ་མོ། བདག་ཏུ་མ་གྲུབ་བ་ཁོ་ཐག་དེ་ནི་ཕུང་པོའི། སྤྱི་བོ་ནས་རྐང་པའི་བར་ཚོགས་པ་རེ་རེ་ནས་ཚོགས་པའི་རྒྱུན་དེའང་ཁྱོད་བདག་མིན་པས། ཚོགས་པ་དེ་ཡང་བདག་མིན་པས་རེ་རེ་ཡང་བདག་མིན་པས། དེ་དག་ཀུན་ཀྱང་ཁྱོད་མིན་ནོ། རྟེན་འབྲེལ་རྟགས་ཀྱི་དཔྱད་པའང་བྱེད། རྟེན་འབྲེལ་རྟགས་ཀྱི་དཔྱད་པའང་བྱེད། རྒྱས་པར་ཟུར་དུ་བསྒྲུབས་ཡོད་ཨང། རྒྱས་པར

ཆ་ཤས་ཚོགས་པའང་ཁྱོད་མིན་ཞིང། རེ་རེའང་ཁྱོད་མིན་ཁྱོད་ཀྱང་མིན། སེམས་ཀྱི་སྐད་ཅིག་དང་ཆ་ཤས་ཚོགས་པ། ཕུང་པོའི་ཚོགས་པ་དང་རྒྱུན་ལ་སོགས་པ་རེ་རེ་ལ་བཙལ་ནས་ཁྱོད་མིན་པས། ད་ཁྱོད་ཀྱི་སེམས་ཀྱི་སྐད་ཅིག་ཡང་ཕུང་པོའི་ནང་གསེས་ནས་གཙོ་བོ་བཙལ་ནས་སེམས་ཀྱི་སྐད་ཅིག་སྔ་ཕྱི་ནི་ཡང་ཁྱོད་མིན་པས་ཁྱོད་མིན། ཁྱོད་ཀྱང་སེམས་ཀྱི་སྐད་ཅིག་སྔ་ཕྱི་མིན་པས་ཁྱོད་ཀྱང་དེ་མ་ཡིན། ད་ལྟའི་སྐད་ཅིག་སྔ་ཕྱི་དང་དེ་ཡི་སྐད་ཅིག་སྔ་ཕྱི་དང། ཐ་མར་དུས་མཐའི་སྐད་ཅིག་མའི་སྐད་ཅིག་སྔ་ཕྱི་ཐམས་ཅད་ཀྱང་ཁྱོད་མིན། ཁྱོད་ཀྱང་དེའི་སྐད་ཅིག་སྔ་ཕྱི་དེ་དག་མིན་ན་དེ་དག་མིན། དེ་ཡང་སྐྲ་རྩེ་འབུམ་གཤགས་ཚེ་སྐྲ་ཡི་རྩེ་མོ་དེ་འབུམ་ལ་ཕྱེ་ན་ཡང་བདག་ཏུ་གྲུབ་པ་དེ་རྙེད་ཡག་མེད། སེམས་ཀྱི་ངོ་བོ་གང་དུ་ཡང་རང་བཞིན་གྱིས་ནི་མ་གྲུབ་ན། རང་བཞིན་གྱིས་གྲུབ་པ་བཙལ་ན་གཅིག་རྙེད་ཡག་མེད། རང་བཞིན་གྱིས་ནི་མ་གྲུབ་ན། ཁྱོད་ཀྱི་འཕུང་མཚང་རྡོལ་བ་ཡིན། ཁྱོད་ཀྱི་འཕུང་བའི་མཚང་དེ་སྐྱོན་གྱི་མཚང་དེ་རྡོལ་བས། རྫིང་བུ་རྡོལ་བས། ཁྱོད་ཀྱི་མཚང་དེ་ཁྱོད་ཀྱི་འཕུང་མཚང་རྡོལ་བ་ཡིན། འཁྲུལ་པའི་རང་ངོ་ཞིག་པ་ཡིན། ཁྱོད་རང།

ད་ལྟ་ནས་བཟུང་སྟེ་ཉོན་མོངས་ཀྱི་རྩ་བ་ཆད་པས་ཉོན་མོངས་སོགས་ཆོས་ཀུན་ནི་གཏན་ནས་སྐྱེ་བ་མེད་པ་ཡིན། གནས་ལུགས་དོན་གཅིག་མཐོང་བ་ཡིན། ཡེ་ནས་ཡོད་མ་མྱོང་བ་ཡིན།

བསྒོམ་རྒྱུ་མེད་པའི་སྒོམ་པ་ཡིན། བརྗོད་དུ་མེད་པའི་དོན་ཞིག་ཡིན། སྨྲ་བསམ་ཡུལ་ལས་འདས་པ་ཡིན། མཁན་པོ་ཉིད་ཀྱང་སྨྲ་བསམ་འདས། གཉེན་པོ་ཉིད་ཀྱང་རང་སར་གྲོལ། ཀུན་རྟོག་ཡིད་ཀྱི་དམིགས་གཏད་ཞི།

མིང་གི་རྣམ་གྲངས་ཡིན་དྲིལ་བའི་མཉམ་ཉིད་ཆེན་པོ་ཡིན་དེ་སྐད་དེ། ཡོངས་སུ་གང་པོ་འདིས་ནི། གཅིག་དྲིལ་བྱས་ནས་མཉམ་ཉིད་ཆེན་པོ་ཡིན། དྲིལ་བའི་མཉམ་ཉིད་ཆེན་པོ་ཡིན། དུ་མ་རོ་གཅིག། བྱ་བ་ཡིན། འཁོར་འདས་དབྱེར་མེད་བྱ་བ་ཡིན། ཁོ་རང་ཆས་སོ། སྟོང་ཉིད་དེ་རང་ལས། དུ་མ་རོ་གཅིག་གིས། ཆོས་ཐམས་ཅད་དུ་མ་ཡིན་ན་ཡང། སྟོང་པའི་ངང་དུ་རོ་གཅིག་པ། རང་བཞིན་གྱིས་སྟོང་པའི་ངང་དུ་གཅིག་པ་ཆིག་ཕྲ་ཡིན། འཁོར་འདས་དབྱེར་མེད་ཡིན། འཁོར་བ་དང་མྱ་ངན་ལས་འདས་པ་གཉིས་པོ་དེ་ཡང་རང་བཞིན་གྱིས་སྟོང་པའི་ངང་དུ་གཅིག་པ་ཡིན། རྗེས་རོ་གཅིག་དབྱེར་མེད་འཆར་བ་ཡིན། དེ་རྣམས་དོན་ལ། མཉམ་པར་བཞག། དེ་རྣམས་དོན་ལ་མཉམ་པར་བཞག། མཉམ་པར་བཞག་པའི་བཞག་ངོ་ན། བདེན་འཛིན་ཁྱོད་པས་སངས་རྒྱས་མེད། མཉམ་པར་བཞག་པའི་བཞག་ངོ་ན་བདེན་འཛིན་ཁྱོད་མེད་པར་མ་ཟད་པ་སངས་རྒྱས་ཀྱང་མེད། ཆོས་དང་དགེ་འདུན་ས་ལམ་མེད། འབྲས་བུ་མངོན་དུ་གྱུར་བ་མེད། བདེན་པ་མེད་ཅིང་བརྫུན་པ་ཡང་མེད། ཆོས་ཀྱི་སྐུ་ཡང་མི་གདའ་ན།

ཀུན་རྫོབ་ཆོས་རྣམས་ལྟ་ཅི་སྨོས། ཏིང་འཛིན་དེ་ལས་ལངས་པའི་རྗེས། ཏིང་ངེ་འཛིན་དེ་ལས་ལངས་པའི་རྗེས་ཐོབ་ཀྱི་གནས་སྐབས་ལ་རྗེས། སེམས་ཉིད་སྟོང་པའི་མེ་ལོང་ལ། དེའི་རྗེས་དེ་ལ་རྗེས་ཐོབ་ལ་ཡིན་ན་སེམས་ཉིད་སྟོང་པའི་རྗེས་ཀྱི། སེམས་ཉིད་སྟོང་པའི་མེ་ལོང་སེམས་ཉིད་སྟོང་པའི་མེ་ལོང་ལ་ཀུན་རྫོབ་སྣང་བའི་གཟུགས་བརྙན་འཆར།

སེམས་ཉིད་སྟོང་པའི་མེ་ལོང་དང། སེམས་ཉིད་སྟོང་པའི་མེ་ལོང་དང། ཀུན་རྫོབ་སྣང་བའི་རྟེན་འབྲེལ་གྱིས། སེམས་ཉིད་སྟོང་པའི་མེ་ལོང་སེམས་ཉིད་རང་བཞིན་གྱིས་སྟོང་པའི་མེ་ལོང་ལ། ཀུན་རྫོབ་སྣ་ཚོགས་འཆར་བ། སྣང་བའི་རྟེན་འབྲེལ་གྱིས་རྒྱུ་རྐྱེན་ཚོགས་པའི་སྣང་བ་ཙམ།

སྣང་བ་བློ་རུ་མིང་བཏགས་ཙམ། དཔྱད་མེད་ཙམ་ལ་རྒྱུ་འབྲས་འཇོག་དཔྱད་པ་མེད་པ། མ་དཔྱད་ཙམ་ལ་རྒྱུ་འབྲས་ཀྱི་གནད་དེ་འཇོག་དཔྱད་མེད་ཙམ་ལ་རྒྱུ་འབྲས་འཇོག། དེ་ཡིས་ཚིམ་པར་མ་གྱུར་ན། མ་དཔྱད་པར་རྒྱུ་འབྲས་བྱ་བྱེད་འཇོག་པ་དེ་བཞག་ན་དགའ་གི་བས་དེ་ཡིས་མ་ཚིམ་པར་ད་རུང་དེ་ཡིས་ཚིམ་པར་མ་གྱུར་ན།